ལོ་ལྟར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བདུན་ནས་ཕྱི་ཟླ་དྲུག་པའི་ཚེས་གསུམ་བར་ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་དང་གདོད་མའི་མི་རིགས་མ་ཡིན་པ་གཉིས་བར་མཐུན་འགྲིག་དང་གོ་རྟོགས་སྤེལ་ཕྱིར། Reconciliation Week། སྟེ་འདུམ་སྒྲིག་གི་གཟའ་འཁོར་ཞེས་སྲུང་བརྩི་གནང་སྲོལ་ཡོད། ད་ལོའི་བརྗོད་གཞི་གཙོ་བོ་ནི་དྲང་བདེན་གྱི་ལོ་རྒྱུས་ཞེས་ཡིན་འདུག་དེ་ཡང་ལོ་ཆར་ཅན་འདུམ་སྒྲིག་གི་གཟའ་འཁོར་དེ་དུས་ཚོད་གཅིག་ལ་འཁེལ་གྱི་ཡོད་འདུག་གང་ཡིན་ཟེར་ན་རྒྱལ་རབས་ལོ་རྒྱུས་ནང་དུས་ཚོད་དེའི་སྐབས་གནད་འགག་ཧ་ཅང་ཆེ་བའི་ཉིན་གཉིས་བྱུང་ཡོད་འདུག། དང་པོ་དེར་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོའི་ཟླ་བ་ལྔ་པའི་ཚེས་ཉི་ཤུ་བདུན་ཉིན་ཨོས་ཏྲེ་ལི་ཡའི་མི་མང་བརྒྱ་ཆ་དགུ་བཅུ་ལྷག་གིས་གདོད་མའི་མི་རྣམས་ལ་དབུས་གཞུང་གི་འོས་བསྡུའི་ཐོབ་ཐང་སྤྲོད་དགོས་པའི་མང་མོས་འོས་བསྡུ་གནང་ཡོད་པ་དང། ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཟླ་བ་དྲུག་པའི་ཚེས་གསུམ་ཉིན་ཨོས་ཏྲེ་ལི་ཡའི་ཆེས་མཐོའི་ཁྲིམས་ཁང་གིས་དབྱིན་ཇིའི་བཙན་འཛུལ་བ་ཚོས་ཨོ་སི་ཀྲི་ལི་ཡའི་ཡུལ་ལུང་དེ Terra Nullius སྟེ་སྔར་བདག་མེད་ཡིན་ཚུལ་བརྗོད་པ་དེ་ཁྲིམས་ཐོག་ནས་རྩིས་མེད་གཏོང་ཡོད་འདུག་དེར་བརྟེན་ལོ་ལྟར་རྒྱལ་ཡོངས་འདུམ་སྒྲིག་གཟའ་འཁོར་དང་བསྟུན་ནས་བརྗོད་གཞི་འདྲ་མིན་ཐོག་ཨོ་སི་ཀྲི་ལི་ཡའི་ལོ་རྒྱུས་དྲན་གསོ་གནང་གི་ཡོད་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བརྗོད་གཞི་གཙོ་བོ་ནི་དྲང་བདེན་གྱི་ལོ་རྒྱུས་ཞེས་པ་དེ་ཡིན་འདུག Reconciliation Australia། ཏེ་ཨོ་སྟྲེ་ལི་ཡའི་འདུམ་སྒྲིག་ཚོགས་པའི་སྤྱི་ཁྱབ་འགན་འཛིན Karen Mundine ལགས་ཀྱིས་འགྲེལ་བརྗོད་གནང་བར།
ཨོ་སྟྲེ་ལི་ཡའི་གདོད་མའི་མི་དང་གདོད་མ་མ་ཡིན་པའི་མི་རིགས་བར་ལོ་རྒྱུས་ཐོག་འབྲེལ་བ་ཡག་སྡུག་གང་བྱུང་བ་དེ་དྲང་བདེན་གྱི་ལོ་རྒྱུས་ཤོད་རྒྱུར་གཙོ་བོ་དམིགས་ཡོད། ང་ཚོས་དངོས་ཡོད་ཀྱི་གནས་སྟངས་ཤེས་པའི་ཐོག་ཕན་ཚུན་བསམ་ཤེས་གང་ལྟར་གནང་དགོས་མིན་གོ་བསྡུར་གནང་དགོས་པ་ཡིན། དེ་ཡང་རྒྱལ་སྤྱིའི་ནང་གི་རྒྱལ་ཁབ་གཞན་འཇར་མ་ནི་དང་ཁ་ན་ཌ། ལྷོ་ཨ་ཕི་རི་ཀ་སོགས་ནང་ལའང་དྲང་བདེན་དང་འདུམ་སྒྲིག་བར་འབྲེལ་བ་མཐོང་ནས་ལོ་རྒྱུས་ལ་ཉམས་ཞིབ་གནང་ཡོད། ལྕམ་མུན་ཌིན་ལགས་ཀྱིས་ནིའུ་སའུཐ་ཝེལ་མངའ་སྡེའི་ནང Myall Creek ལ་བྱུང་བའི་དམར་གསོད་ཀྱི་དཔེ་མཚོན་བླངས་པའི་ཐོག་ས་གནས་ས་ཁུལ་ལ་དྲང་བདེན་གྱི་ལོ་རྒྱུས་ཤོད་རེ་ཡོད་ཅེས་གསུངས་འདུག། དེ་ཡང། ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་སུམ་ཅུ་སོ་བརྒྱད་ལོར་ཡོ་རོབ་བ་མི་བཅུ་གཉིས་ཀྱིས་གདོད་མའི་མི་ཉི་ཤུ་རྩ་བརྒྱད་དམར་གསོད་གཏོང་བ་དང། མི་བཅུ་གཉིས་ཆ་ཚང་རིམ་བཞིན་དཔྱང་ཐག་བརྒྱབ་ནས་གསོད་ཡོད་པ་རེད་འདུག་ཉེ་བའི་དུས་ལ་འབྲེལ་ཡོད་ཕྱོགས་གཉིས་ཀའི་མི་རྒྱུད་རྣམས་མཉམ་འཛོམས་ཐོག་ལོ་རྒྱུས་དྲན་གསོ་གནང་གི་ཡོད་འདུག། ཡང་ལྕམ་མུན་ཌིན་ལགས་ཀྱིས་མུ་མཐུད་གསུངས་དོན། དུས་མཚུངས་དེའི་སྐབས་སྔར་དམར་གསོད་གཏོང་བའི་གདོད་མའི་མི་ཞིག་གི་མི་རྒྱུད་སུའུ Blacklock ལགས་ཀྱིས་འབྱུང་འགྱུར་ལོའི་ནང་ང་ཚོས་དམར་གསོད་དེའི་སྐོར་ཤོད་མཚམས་བཞག་ནས་དེའི་རྗེས་དྲག་སྐྱེད་དང་སེམས་གསོ་བྱུང་བའི་སྐོར་ཤོད་པའི་རེ་བ་ཡོད་ཞེས་གསུངས་པ་དེ་ང་རང་གི་སེམས་ལ་ཧ་ཅང་འཇུག་པོ་བྱུང། དེ་ཡང་ཁོ་རང་གིས་དམར་གསོད་གཏོང་བའི་གདོད་མའི་མི་རིགས་ཀྱི་རྒྱུད་པ་ཙམ་མ་ཡིན་པར་ནག་ཉེས་ཅན་གྱི་མི་རིགས་དཀར་པོ་ཚོའི་མི་རྒྱུད་རྣམས་ལ་ཡང་སེམས་གསོ་དགོས་ཚུལ་ཤོད་སོང། མ་ཟད་སུའུ་ལགས་དང་ནག་ཉེས་ཅན་གྱི་མི་རྒྱུད་གཉིས་ཕན་ཚུན་འཐམ་རེས་གནང་སྐབས། ང་དང་དེར་ཡོད་པའི་མི་ཚང་མར་སེམས་འགུལ་ཆེན་པོ་ཐེབས་པ་ཚོར་སོང། དངོས་བྱུང་ལོ་རྒྱུས་ཀྱི་རྒྱབ་སྐྱོར་བ་ཚོས་དེའི་ཐད་གཞུང་འབྲེལ་གྱི་གྲོས་མཐུན་བཞག་རྒྱུར་རེ་བ་གནང་གི་ཡོད་འདུག་ད་ཆ་ཨོ་སི་ཀྲུ་ལི་ཡ་ནས་སོ་སོའི་གདོད་མའི་མི་དང་གྲོས་མཐུན་གང་ཡང་བཞག་མེད་པའི་རྒྱལ་ཁབ་ཅིག་ཆགས་ཡོད། འོན་ཀྱང Victoria མངའ་སྡེས་གནད་དོན་དེའི་ཐད་ཁ་ཡོད་ལག་ཡོད་ཀྱིས་ཤུགས་རྒྱག་བཞིན་ཡོད་འདུག

གྲོས་དོན་དེའི་བརྒྱུད་ཤུགས་རྒྱབ་ཐོབ་པ་ཡོང་གི་རེད། The Healing Foundation ཞེས་པ་ནི་རྒྱལ་ཡོངས་གདོད་མའི་མི་རིགས་ལ་དམིགས་པའི་ཚོགས་པ་ཞིག་ཡིན་པ་དང། ཚོགས་པ་དེས་ཨོ་སི་ཀྲུ་ལི་ཡའི་གཞུང་གི་སྲིད་ཇུས་ངན་པའི་འོག་གདོད་མའི་མི་རིགས་རྣམས་ལ་སེམས་ངལ་དང་དཀའ་ངལ་བཟོས་ཡོད་པ་རྣམས་ལ་གདོང་ལེན་གནང་ཐབས་སུ་གདོད་མའི་མི་རྣམས་ལ་རོགས་སྐྱོར་གནང་གི་ཡོད་འདུག། Richard Weston ལགས་ནི་ཚོགས་པ་དེའི་འགན་འཛིན་ཡིན་པ་དང་ཁོང་གིས་གདོད་མའི་མི་མང་པོ་ཞིག་གིས་ནག་ཉེས་བསགས་པ་ལ་བརྟེན་བཙོན་དུ་ཚུད་ཀྱི་ཡོད་པ་དང། ཁོང་ཚོའི་ཕྲུ་གུ་མང་པོ་ཞིག་རང་ཉིད་ཀྱི་ཁྱིམ་གྱི་ཕྱི་ལ་གསོ་སྐྱོང་གནང་དགོས་པ་སོགས་དཀའ་ངལ་དེ་དག་ཁོང་ཚོའི་མི་རྒྱུད་གོང་མས་མྱོང་བའི་སེམས་ངལ་དང་འབྲེལ་བ་ཆགས་ཡོད་ཞེས་ཁོང་གིས།
གལ་ཏེ་ང་ཚོས་རྒྱལ་ཁབ་ཀྱི་ངོས་ནས་གདོད་མའི་མི་རིགས་ཀྱི་ལོ་རྒྱུས་ངོ་མ་དང། ཁོང་ཚོས་སྔར་མྱོང་བའི་གདུག་རྩུབ་དང། དེའི་ཤུལ་ད་ལྟ་ཡང་ལྷག་ཡོད་པ་སོགས་ལོ་རྒྱུས་ཇི་མ་ཇི་བཞིན་ཁས་ལེན་མ་བྱས་ན་གདོད་མའི་མི་རིགས་ལ་སེམས་གསོ་གཏོང་ཐུབ་ཀྱི་མ་རེད་ལ་ཁོང་ཚོར་ད་ཆ་འཕྲད་བཞིན་པའི་དཀའ་ངལ་ཡང་སེལ་ཐུབ་ཀྱི་མ་རེད། སྐུ་ཞབས Weston ལགས་ཀྱིས་ང་ཚོས་འདས་ཟིན་པའི་ལོ་རྒྱུས་ལ་དང་ལེན་བྱེད་པའི་ཐོག་རྒྱལ་ཁབ་ཀྱི་ཡར་རྒྱས་ཆེད་མདུན་སྐྱོད་གནང་དགོས་པར་ཡིད་ཆེས་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོས་འདས་ཟིན་པའི་ལོ་རྒྱུས་དྲན་པ་བརྗེད་ཉན་གྱི་མ་རེད།
ཡིན་ན་ཡང་ང་ཚོའི་རྒྱལ་ཁབ་ཀྱི་རྒྱལ་རབས་ལོ་རྒྱུས་དང། གཞིས་ཆགས་བྱུང་རིམ་སོགས་ཀྱི་ལོ་རྒྱུས་བདེན་པ་གང་ཡིན་པ་དང་ལེན་བྱས་ནས། རིག་གཞུང་མི་འདྲ་བ་ཚང་མར་གུས་བརྩི་དང་ལྡན་པའི་ཐོག་ཨོ་སི་ཀྲི་ལི་ཡའི་མི་རིགས་ཀྱི་ངོ་བོ་གཅིག་ཏུ་སྒྲིལ་ཐབས་བྱེད་དགོས་པ་ཧ་ཅང་གལ་ཆེན་པོ་མཐོང་གི་འདུག།